ལུག་དེ་ཚུར་བཀང་ནས་ཡང་ཚུར་བསྐོར་ནས། དེ་ནས་གཞན་དག་གི་སྐྱོན་དེ་ཚོ་གླེང་པ་དེ་འདྲས་བྱས་ཆོག་མ་རེད། གཞན་གྱི་སྐྱོན་བརྗོད་པ་དང་འཆད་མི་འདོད་པ་ཕྱི་བཤོལ་གྱི་ལེ་ལོ་བྱས་པ། ད་ཆོས་བཤད་ཡག་དང་དཔེ་ཆ་ཁྲིད་ཡག་དེ་འགོ་ཚུགས། ཨ་ནི་ཕྱི་བཤོལ་བྱས་ནས་སང་དཔེ་ཁྲིད་བྱེད་ཡག་དང་ག་རེ་ཡིན་ན་ཆོས་བཤད་ཡག་ཡིན་ན། དུས་ཚོད་སླེབས་ཚར་སོང་ན་ཕྱི་བཤོལ་བྱེད་རྒྱུ་ཡོད་མ་རེད། རེད་པ་ད། དང་པོ་དུས་ཚོད་དེ་སོ་སོས་བདམས་ཆོག་གི་ཡོད་རེད་པ་ད། ཆོས་བཤད་མཁན་གྱིས་བདམས་ཆོག། དུས་ཚོད་དེ་བདམས་ཚར་སོང་ན། ཨ་ནི་ཕར་ཕྱི་བཤོལ་བྱེད་ཡ་ཡོད་མ་རེད། རེད་པ་ད་ལེ་ལོ་བྱེད་རྒྱུ་ཡོད་མ་རེད་དོན་དག་དེ་རེད། འཆད་མི་འདོད་པ་ཕྱི་བཤོལ་གྱི་ལེ་ལོ་བྱེད་པ་དང། གཞན་མཐོ་བར་དོགས་པའི་ཕྲག་དོག་སོགས་སྤངས་ཏེ། ཉན་པ་པོ་རྣམས་ལ་བྱམས་པ་དང་སྙིང་རྗེ་ཤུགས་དྲག་པོས་འདུ་ཤེས་ལྔ་བཞག་སྟེ་བཤད་དགོས་ཟེར། བྱམས་པ། ཨ་ནི་སྙིང་རྗེ། འོ་དེ་འདྲ་གིས་ཀུན་ནས་བསླངས་ཏེ་འདུ་ཤེས་ལྔ། འདུ་ཤེས་ལྔ་དེ། དཔེར་ན་སློབ་མ་ཚོ་གིས་འདུ་ཤེས་དྲུག་བཞག་དགོས་ཡོད་པ་རང་ལ་ནད་པ་ལྟ་བུའི་འདུ་ཤེས་ནད་ཆེ་ན་འདུ་ཤེས། ད། ཆོས་བཤད་མཁན་གྱིས་འདུ་ཤེས་ལྔ་བཞག། འདུ་ཤེས་ལྔ་དེ་ག་རེ་ཟེར་ན་དང་པོ་དེ་ཚོ་གཅིག་པ་རེད། འདུ་ཤེས་ལྔ་ནི་རང་ལ། ད་དང་པོ་དེ་དེ་རེད་བཞག། རང་ལ་སྨན་པ་ལྟ་བུའི་འདུ་ཤེས། སློབ་མ་ཚོ་ཡིན་ན་རང་ལ་ནད་པ་ལྟ་བུའི་འདུ་ཤེས། ཆོས་བཤད་མཁན་གྱིས་སོ་སོར་སྨན་པ་ཡིན་བསམ་པ་གཅིག་དགོས་རེད། དེ་རེད་རེད་བ་ལ་སོ་སོ་སྨན་པ་ཡིན་བསམ་པ་བྱེད་སྒང་ལ་ནད་པ་ག་འདུག་བཙལ་རྒྱུ་དེ་རེད་བ་ལ། ནད་པ་སླེབས་ཡོང་ག་ལམ་སང་སྨན་སྤྲད་ནས་བྱེད་རྒྱུ་དེ་སྨན་པའི་ལས་འགན་རེད་བ། སོ་སོ་སྨན་པ་མིན་བསམ་པ་ཡིན་ན་སྨན་སྤྲད་གི་མ་རེད་བ་ལ། སྨན་ལེན་ག་གཅིག་སླེབས་ཡོང་ན་ངས་ཤེས་གི་མེད་ང་སྨན་པ་སྨན་པའི་སར་རྒྱུགས་ཟེར་ག་བྱེད་རེད་བ་ད། ཨེམ་ཆི་ཡོད་རེད་དེའི་སར་རྒྱུགས་ཟེར་གི་རེད་བ་ནད་པ་བྱས་ཙང་སོ་སོ་སྨན་པ་ཡིན་བསམ་པ་ཅིག་ཀུན་སློང་ཅིག་ཁུར་དགོས་རེད་དེ་ཡིན་དུས་སྒང་ལ་ད་ཉོན་མོངས་ཀྱིས་མནར་བསྡད་པའི་ནད་པ་སླེབས་སོང་ན་ཨ་ནི་སྨན་ཆོས་དེ་ཡག་པོ་ཅིག་སྤྲད་དགོས་རེད། དེ་ལྟ་རང་ལ་སྨན་པ་ལྟ་བུའི་འདུ་ཤེས། དེ་ནས་ཆོས་ལ་སྨན་གྱི་འདུ་ཤེས་དེ་གཅིག་པ་རེད། ཨ་ནི་ཉན་པ་པོ་ལ་ནད་པའི་འདུ་ཤེས་ཆོས་ཉན་མཁན་གྱི་སོ་སོ་དགེ་ཕྲུག་ཡོད་རེད་པ་ད་སློབ་མ་ཡོད་རེད་པ་ད། ཨ་ནི་ཕ་གི་དེ་ནད་པ་གི་འདུ་ཤེས་ཞེས་བྱ། ཉོན་མོངས་ཀྱིས་མནར་བསྡད་པའི་འདུ་ཤེས་བཞག་རྒྱུ་རེད་མ་གཏོགས་དེ་ཁྱད་དུ་འཕགས་པ་འདྲ་པོ་གཅིག་རེད་བསམ་ནས་ཨ་ནི་ཆོས་བཤད་ཡ་བྱས་ཡོད་མ་རེད་པ་ད། ཁྱོད་འདི་ཁྱད་དུ་འཕགས་པ་ཅིག་ཡིན་ན། རེད་པ་ད་ཨ་ནི་ཆོས་བཤད་དགོས་ཡ་ཡོད་མ་རེད། བྱས་ཙང་དེ་ཡིན་དུས་ནད་པ་རེད་བས་ཉོན་མོངས་ཀྱིས་མནར་བསྡད་པ་ཅིག་བསམ་བློ་བཏང། རེད་པ་ད། ཆོས་བཤད་པའི་སྒང་ལ་དེ་རེད། དངོས་གནས་ཀྱི་ཕ་ཕྱོགས་དེ་ག་རེ་ཡིན་མིན་ཚོད་ཐིག་ཡ་ཡོད་མ་རེད་བ། གང་ཟག་གིས་གང་ཟག་ཚོད་བཟུང་གི། རེད་པ་ད་ང་དང་ང་འདྲ་བས་ཚོད་བཟུང་གི་གང་ཟག་གིས་གང་ཟག་ཚོད་བཟུང་བར་མི་བྱ་སྟེ་ཉམས་པར་འགྱུར་ཏ་རེ་ཟེར་དེ་རེད་བ། ཡིན་ན་ཡང་ཆོས་ཅིག་འོ་དེ་བཤད་ཡོང་དུས་ད་གོ་བ་དེ་རེད། ཉན་པ་པོ་ལ་ནད་པ་ལྟ་བུའི་འདུ་ཤེས། དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས་གཅིག་པ་བྱས། ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས་དེ་ད་སོ་སོས་ཆོས་བཤད་ནས་དེ་ལ་བརྟེན་ནས་སངས་རྒྱས་ཀྱི་བསྟན་པ་དེ་རྒྱས་རོགས་བྱས་ན་བསམ་རིང་དུ་གནས་ན་བསམ་ནས་ཨོ་དེ་འདྲའི་ཀུན་ནས་བསླངས་ནས་ཆོས་བཤད་དགོས་རེད་གཟབ་གཟབ་བྱས་ནས་ཆོས་བཤད་དུས་སྒང་ལ་གཟབ་གཟབ་འདྲ་པོ་བྱས་ཀུན་སློང་ཡག་པོ་བཅོས་ཨོ་སེམས་ཆོས་བཤད་འདུ་ཤེས་སོ་སྔར་གྱི་འདུ་ཤེས་དྲུག་ནས་ནན་ཏན་ཉམས་སུ་བླངས་པ་ལ་ནད་འཚོ་བའི་འདུ་ཤེས་མ་གཏོགས་པའི། འདུ་ཤེས་ལྔ་ཟེར་འདུ་ཤེས་དྲུག་ནང་ནས་ག་རེ་ཡོད་མ་རེད་ཟེར་ན་ནན་ཏན་ཉམས་སུ་བླངས་པ་ལ་ནད་འཚོ་བའི་འདུ་ཤེས་དེ་ད་བསམ་བློ་བཏང་དགོས་མ་རེད། རེད་བ་ད། མ་གཞི་ཆོས་བཤད་མཁན་ཉམས་སུ་ད་བླང་དགོས་རེད་བ། སོ་སོ་གང་ཤེས་ཡ་དེ་སོ་སོས་ཉམས་སུ་བླང་དགོས་རེད་དེ། རེད་བ་ད་ཡིན་ན་ཡང་འདི། ནན་ཏན་དུ་བྱེད་པ་ལ་ག་ཟེར་ནད་འཚོ་བའི་འདུ་ཤེས་དེ། འདུ་ཤེས་བཞག་མི་དགོས་ཨོ་དེ་རེད། འདུ་ཤེས་དྲུག་ནི་ནན་ཏན་ཉམས་སུ་བླངས་པ་ལ་ནད་འཚོ་བའི་འདུ་ཤེས་མ་གཏོགས་པའི་འདུ་ཤེས་ཀྱིས་ཟིན་ཅིང་ཚུལ་བཞིན་བསྟན་པའི་དགེ་བ་དེ་དག་བདག་གི་བདེ་བའི་ཡོ་བྱད་དོ་སྙམ་དུ་བསམ། ཆོས་བཤད་པའི་སྒང་ལ་བི་ཀའི་ཁ་གཡེང་མིག་གཡེང་བྱེད་རྒྱུ་ཡོད་མ་རེད་ལ་ཆོས་ཉན་མཁན་གྱིས་ཁ་གཡེང་མིག་གཡེང་བྱེད་རྒྱུ་ཡོད་མ་རེད་ལ་ཆོས་བཤད་མཁན་གྱིས་ཁ་གཡེང་མིག་གཡེང་མ་བྱེད་པ་བྱས་ཡག་པོ་ཞིག་སྤེལ། ཀུན་སློང་ཡག་པོ་བཅོས་ནུས་པའི་ཨ་ནི་ཤེས་དགོས་པ་ཡོད་རེད་དེ་རེད། དེ་མ་ཤེས་ན་གོ་ལོག་ཚད་ཡག་གི་ཉེན་ཁ་ཡོད་རེད། ངོ་མ་བླ་མ་གཅིག་གིས་ཆོས་གསུངས་པ་རེད་བ་ད་རྗེས་གནང་མང་པོ་གནང་བ་འདྲ། བླ་མ་གཅིག་གིས་རྗེས་གནང་མང་པོ་གནང་ནི་གནང་དེ་སྒང་ལ་སློབ་མ་ཚོའི་ངོས་ནས་དད་པ་བྱས་ནས་བི་གའི་རྗེས་ཟློས་བྱེད་དགོས་ཡ་རེད་བ་ད། དཔེར་ན། དཀོན་མཆོག་གསུམ་ལ་བདག་སྐྱབས་མཆི་དཀོན་མཆོག་གསུམ་ལ་བདག་སྐྱབས་མཆི་སྡིག་པ་ཐམས་ཅད་སོ་སོར་སྡིག་པ་མིག་བཙུམ་ནས་མིན་ཡང་ཨ་ནི་རྗེས་ཟློས་རེད་བ་ད་རྗེས་ཟློས་བྱེད་ཟེར་ནས་བླ་མས་གསུངས་ཚར་བ་ད། བསྙེན་པའི་ཡར་རྗེས་ཟློས་མཛོད་ཟེར་ནས། གསུང་ཚར་སྒང་ལ། དཀོན་མཆོག་གསུམ་ལ་བདག་སྐྱབས་མཆི་ཟེར་སྒང་ལ། ལྷག་མ་ལོ་དཀོན་མཆོག་གསུམ་ལ་བདག་ཞབས་ཕྱི་ཟེར། ཡར་ལན་བརྒྱག་པོ་ཡོད་ར་བ་དང། དེའི་བ་ཚྭ་ལ་གཅིག་ལ། དེ་བ་གཅིག་ནི། བླ་མའི་སྦྱིན་བདག་གྲགས་འདྲ་བ་ཅིག། མོད་ཅིག། ཁྱེད་འདྲ་བ་ཅིག་དེ་བ་ཅིག་སླེབས་འདུག་བ། བླ་མས་དེ་སླེབས་ཡ་དེ་ག་ཤ་བའི་ནང་ལབ་ཤག་ར།

འདུ་ཤེས་གཅིག་པུ་དེ་ནི་སློབ་མ་རྣམས་ཀྱིས་ནན་ཏན་དུ་བྱ་དགོས་པ་ཡིན། ཡོ་བྱད་དོ་སྙམ། སྦྱོར་བ་ཇི་ལྟ་བུས་བཤད་པ་ནི། ད་བསམ་པ་དང་སྦྱོར་བ་ཇི་ལྟ་བུས་བཤད་དེ་རོ། བསམ་པ་དང་སྦྱོར་བ་བསམ་པ་དེ་དག་ཀུན་སློང་བཅོས་ནས་དེ་ག་འདུག་བ། སྦྱོར་བ་དེ།

ལུང་སྟོན་བླ་མ་རིན་པོ་ཆེས་པའི་ཆོས་གསུངས་པའི་སྒང་ལ་བཀའ་བཀྱོན་ཞེ་པོ་གནང་ཡང་དེ་དུས་འདུག་བ་འཇུག་བར་གྱི་ཁྲིད་ལ་བཞག་བཞག་བྱས་ནས་དང་པོ་ནས་རེད་བ་ད་དང་པོ་ནས་བཀའ་བཀྱོན་གནང་སྐོར་དགོངས་འདུས་ཡོད་ཀྱི་རེད་བ་ད་རྒྱབ་འཇུག་བར་དེ་ཙམ་མ་བྱས་ནས་བས་འཇུག་བར་བྱས་ནས་བས་ཨ་ནི། སློབ་མ་ལ་ཞུས་ནས་སློབ་མ་པས་པིས་ཨོ་འདུག་སེ་བྱས་བྱས། བཀའ་འགྱུར་ལུང་གནང་པའི་སྒང་ལ་དང་པོ་པས་པའི་ཁང་དེ་ཡོར་སེ་ཏོ་པས་མང་པོ་ལུང་ཞུ་མཁན། ཨ་ནི་བཀའ་འགྱུར་གནང་བཀའ་འགྱུར་གནང་བཀའ་བཀྱོན་གནང་འདུག་སེ་བྱས། ནི་བི་གའི་བཀའ་འགྱུར་གནང་དུས་སྒང་ལ། བི་གའི་དབྱར་ཁ་ཚ་བ་ཆེ་ས་དེར་ཕེབས་བཀའ་འགྱུར་གནང་ཉི་མ་ཚིག་ས་དེ་ལ་བཀའ་འགྱུར་གནང། དགུན་ཁ་གྲང་ས་དེ་ལ་ཕེབས་ནས་བཀའ་འགྱུར་གནང། རི་བ་དང་ཆུ་ཁ་དེ་བར་ལ་ཕེབས་ནས་བཀའ་འགྱུར་གནང། དང་པོ་དེ་བར་ད་མི་ཚོགས་མང་པོ་ཡོང། ཨ་འདུག་སེ་འདུག་སེ་བྱས་བཀའ་འགྱུར་ཟླ་བ་དང་ལོ་འགོར་ཡོང་དུས། ཨ་ནི་སློབ་མ་ཉུང་རུ་ཉུང་རུ་ཉུང་རུ་ཕྱིན་པ་རེད། ཉུང་རུ་ཉུང་རུ་ཕྱིན་ནས། ཨ་ནི་བཀའ་ཆོས་གནང་གཉིད་ཁུག་ས་མེད་པ་བྱས་གཡང་ངེ་གཡེང་ངེ་བྱེད་ས་མེད་པ་བྱས་ལམ་སང་རྒྱུག་པ་འཕྱར་གནང་ཡོང་རོགས། ཨོ་དེ་ཅི་ནི། ཨ་ནི་གཞུག་གཞུག་དགུ་པའི་མཐར་ཕྱིན་ཉིན་དེ་བཀའ་འགྱུར་ལྔ་ཡོད་རེད་ས། སློབ་མ་ལྔ། ད་དེ་གི་བི་གའི་རྒྱུན་འདྲ་བོ་དཔེ་ཐོས་པ་དེ་འདྲ་ཅིག་བྱུང་ཡོད་ས་རེད་བ། གལ་ཆེ། ཨོ་དེ་རེད། ཨོ་དེ་འདྲ་གི་བླ་མ་སོ་སོ་སོ་སོ་ཡང་དམིགས་བསལ་གི་ཕྱག་ལེན་དེ་ཡོད་རེད་དེ་ཁོ་རང་ཐུགས་འདོད་རེད་བ། དེ་མ་གཏོགས་སྤྱི་བཏང་ཨ་ནི། བཞིན་གྱི་མདངས་གསལ་ས་ཨོ་དེ་རེད་རེད། འདི་ནི། འཁྲུལ་སོགས་འདི་བཤད། བཞིན་གྱི་མདངས་གསལ། དོན་ངེས་པའི་ཆེད་དུ་དཔེ། དཔེ་དང་དེ་ནས་ལུང་དང་གཏན་ཚིགས་སམ་དང་རྒྱུ་མཚན་རེད་པ་ད་རིགས་པ། འོ་ད་འདི་ནི་གཏན་ཚིགས་དང་ལྡན་པར་འཆད་དགོས་པ་ཡིན། དེ་ཡང་བདག་ལྟ་བུའི་ཁྲི་མཐོན་པོ་འདི་འདྲའི་སྟེང་དུ་འདུག། མཆོག་སྤྲུལ་རྣམ་པ་འོག་ཏུ་དམའ་བར་བཞུགས་པ། རེད་རེད་བ་དང། སྤྱིར་བཏང་བྱས་ན་བི་ན་འདུལ་བའི་ནང་གི་ཆི་ཀའི་ཡིན་ན། བསླབ་པ་རྒན་པ། ཡར་འགོ་ལ་སྡོད་དགོས་ཡོག་རེད། རེད་བ་དང་དགེ་ཚུལ་ཡིན་ནའི་བསླབ་པ། དགེ་སློང་ཡིན་ནའི་བསླབ་པ་རྒན་རིམ། ཅིག་ང་ཚོས་དེ་གྲིབ་ཚོད་བརྟག་དགོས་ཀོ་ད་ཡིན་གཅིག་མིན་གཅིག་གྲིབ་ཚོད་ཅིག་བརྟགས་ནས་དུས་ཚོད་ག་ལ་སྡོམ་པ་ག་དུས་ཐོབ་ཤོག་བརྟག་ཡ་ཆུ་ཚོད་སྐར་མ་ག་དུས་ཐོབ་ཤོག་བརྟག་ཡ་དེ། བསླབ་པ་རྒན་རིམ་བརྟག་ཡ་དེ་རེད། རེད་པ། རེད་དེ་བྱས་ཙང་ཆོས་བཤད་མཁན་བསླབ་པ་གཞོན་པ་ད་ལྟ་ཡིན་ནའི་རེད་པ་ད་བསླབ་པ་རྒན་པ་མང་པོ་ཅིག་མི་ནི་ཡང་བཞུགས་བསྡད་ཡོད་རེད་མཆོག་སྤྲུལ་རྣམ་པ་སྤྲུལ་པའི་སྐུ་མང་པོ་མི་ནི་ཡང་བཞུགས་ཡོད་རེད་པ་ད་འོག་ལ་མར་དམའ་ས་དེ་བཞུགས་རེད་པ་ད། རེད་བྱས་ཙང། ཡོད་རེད་དེ་མཆོག་སྤྲུལ་རྣམ་པ་འོག་ཏུ་དམའ་བར་བཞུགས་པ་རང་ཡང་ཤིན་ཏུ་འཚེར་ཞིང་དགའ་རྒྱུ་མི་འདུག་ཀྱང་གསུངས། སྐྱབས་རྗེ་བདེ་ཆེན་སྙིང་པོས་བཀའ་གནང་གི་ཡོད་རེད་འོ་ད། དགའ་རྒྱུ་མི་འདུག་ཀྱང་ཆོས་ཀྱི་ཆེ་བ་བསམས་ནས་འདུག་ཁུལ་བྱས་པ་ཡིན། ཆོས་ཀྱི་ཆེ་བ། དེང་སང་དབུས་གཙང་དུ་ཕྱག་བཞེས་མ་ཉམས་པ་ཡོད་པ་ཤིན་ཏུ་ལེགས་པོ་ཡིན། ད་ཆོས་ཀྱི་ཆེ་བའི་ཆེད་དུ་འོ་ད་ཆོས་བཤད་མཁན་དེ་ཡར་འདྲེན་དགོས་ཟེར་གོ་རོ་ད་ཡར་མཐོ་ས་དེ་བསྡད་ཆོས་ཉན་མཁན་དེ་ཚོ་མཐའ་ནས་བསྐོར་ནས་དམའ་ས་དེ་ལ་བསྡད་ཡག་གི་ལུགས་སྲོལ་བཟང་པོ་དེ་དབུས་གཙང་ལ་འབད་བོད་ཡུལ་གངས་ཅན་གྱི་ཞིང་ལ་འབད་མ་ཉམས་པ་འདུག་དེ་ཡག་པོ་ཞེ་དྲག་རེད། དེང་སང་ད་ལྟ་ཉམས་ཡོད་མ་རེད་བ། དེ་ནི་བླ་ཆེན་འགའ་ཞིག་ནས་ཆོས་རྒྱུན་བླངས་པ་ཡིན་ཞེས། བླ་མ་ཁྲི་དམའ་བར་བཞག་ནས་བླ་མས་སློབ་མ་ལ་ཆོས་ཡར་ཕུལ་བའི་ལོ་རྒྱུས་ཡ་མཚན་ཅན་ཡང་ཡོད་གསུངས་སོང། ད་ཁ་ཤས་ཁ་ཤས་ཀྱིས་བླ་ཆེན་ཚོས་ཆོས་རྒྱུན་བཞེས་ཀྱི་ཡོད་ཟེར་ག་ན་ཨ་ནི་སོ་སོ་གི་ཡོངས་འཛིན་དེ་དམའ་ས་བཞག་བླ་ཆེན་ཁྱེད་དེ་ཚོ་ཡར་མཐོ་ས་ཡར་བཞུགས།

བ་དང་ཆུ་འཐུལ་བ་དེ་རྣམས་དང་ཆུ་ཟས་ཏེ་ཕུལ་ཟས་ཏེ། གན་ཚ་ཞེས་ཆགས་ཡོད་པར་ཕུལ། དེ་དང་བླ་ཆེན་འགའ་ཞིག་དེང་སང་ཡོད་མེད་གང་ཞིག་དེ། སྐབས་དེ་བ་ལ་བྱུང་བ་ཡིན་པར་གྲགས། གངས་ཅན་བོད་ཀྱི་ཆོས་ཆོས་རྒྱུན་བཞེས་ཀྱི་ཡོད་ཟེར་ན། ཡོངས་འཛིན་དེ་ལ་བཞག་སོ་སོ་དེ་མཐོ་ས་དེ་བསྡད། ཡར་ཕུལ་ཡོངས་འཛིན་གྱིས་ཡར་ཕུལ་དགོས་ཡ། དེ། ཡག་པོ་མ་རེད་དེ་ལུགས་དེ་ཆོས་ཀྱི་ལུགས་སྲོལ་མ་རེད་དེ་འཇིག་རྟེན་གྱི་ལུགས་སྲོལ་ཏེ། རེད་པ་ད། འཇིག་རྟེན་གྱི་ལུགས་སྲོལ་དེ་སེ་ཡོང་གི་ཡོད་རེད་དེ་དུས། བྱས་ཙང་དེ་གི་ཆོས་རྒྱུན་ཕན་ཐུབ་ཡ་ཡོད་མ་རེད་དྲན་སོང་ཨ། དེ་གསུང་གི་འདུག་བ། བླ་མས་སློབ་མ་ལ་ཆོས་ཡར་ཕུལ་བའི་ལོ་རྒྱུས་ཡ་མཚན་ཅན་ཡང་ཡོད་གསུངས་སོང། བྱས་ཙང་ཆོས་ཅི་ཞིག་ཕུལ་བ་རེད། ཆོས་གནང་བ་རེད་ཟེར་གི་རེད་མ་གཏོགས་ཆོས་ཕུལ་བ་རེད་ཟེར་ཡ་དེ་འགྲིག་གི་ཡོད་མ་རེད།

དེ་གང་ཟག་ལ་མི་རྟོན་ཆོས་ལ་རྟོན་ཟེར་དེ་མ་འགྲིག་རེད་བ་ལ་ཆོས་ལ་མི་རྟོན་གང་ཟག་ལ་རྟོན་ཟེར་དེ་ཆགས་དེ་ཡོག་རེད་དེ་ཡོག་མ་རེད་ལུང་པའི་རྒྱལ་པོ་ཅིག་ལ་ཆོས་གྲྭ་པ་གྲྭ་རྐྱང་གཉོམ་ཆུང་ཅིག་གིས་ལུང་པའི་རྒྱལ་པོ་ལ་བས་ཆོས་ཅིག་བཤད་དགོས་ཀྱི་ཡོད་ན། ཆོས་བཤད་དགོས་རེད་ཆོས་གནང་དགོས་རེད་མ་གཏོགས་དེ་ལ་ཆོས་ཕུལ་དགོས་ཡ་ཡོག་མ་རེད་རེད་བ་ད། རྒྱལ་པོ་དེ་འོག་ལ་བཞག་གྲྭ་པ་གྲྭ་རྐྱང་པའི་གཉོམ་ཆུང་དེ་ལྟག་ལ་བསྡད་ནས་ཨ་ནུ་ཆོས་བཤད་དགོས་རེད་ལུགས་སྲོལ་དེ་མ་གཏོགས་ཁོ་རྒྱལ་པོ་རེད་ཟེར་ནས་ཡི་གེ་ཡག་བྱས་ན་ཨ་ནུ་རྒྱལ་པོ་གི་སེམས་ལ་ཕན་ཡ་ཡོད་མ་རེད་ཨ་ནི་ལྷ་རྣམས་རི་འོང་བར་བྱ་བའི་ཕྱིར་འོད་ཀྱིས་མོག་མོག་ཟེར་དེ་ཡོང་ཡ་ཡོད་མ་རེད་ཕར་མོག་མོག་པོ་མ་བྱེད་གོང་ལ་ཚུར་མོག་མོག་པོ་བྱས་བཞག་ན་རེད་བ་ད། ཆོས་བཤད་མཁན་གྱི་བླ་མས་སློབ་མ་མོག་མོག་པོ་མ་བྱེད་པ་བྱས་སློབ་མས་བླ་མ་མོག་མོག་པོ་བྱས་བྱས་ནས་འདར་སིག་སིག་རེ་བྱས་ནས་ནི། སངས་རྒྱས་ཆོས་ཟེར། ནི་གང་ཟག་གཅིག་ལ་ད་ངས་མཚམས་བཞག་ག་ཟེར་བཞུགས། དེ་འདྲའི་གི་ཆོས་ཡོང་ཡ་ཡོད་མ་རེད་དེ་འཇིག་རྟེན་རེད་མ་གཏོགས།

རྩ་བར་བཤེས་གཉེན་བསྟེན་ཚུལ་ལ་གནོད་ཀྱི་ཡོད་རེད་བཤེས་གཉེན་བསྟེན་ཚུལ་ལ་གནོད་སོང་ན་རྟོགས་པ་རྒྱུད་ལ་སྐྱེ་ཡ་མེད་བ་ནི་ཆོས་ག་རེ་ཡོད་ན་ཡང་ཕན་ཡ་མེད་བ་འོ་དེ་ཚོའི་གྲས་དེ་འོ་འདི་རེད། བླ་མས་སློབ་མ་ལ་ཆོས་ཡར་ཕུལ་བའི་ལོ་རྒྱུས་ཡ་མཚན་ཅན་ཡང་ཡོད་གསུངས་བཞིན་གྱི་མདངས་གསལ་ཞེས་པའང་སློབ་མ་ལ་འཛུམ་དང་བཅས་ཏེ་འཆད་དགོས་འོན་ཀྱང་ཀློང་རྡོལ་བླ་མ་རིན་པོ་ཆེ་འོ་དེ་གསུང་འདུག་སྦ་དབྱུག་ཕྱག་ཏུ་བསྣམས་ནས་བཀའ་བཀྱོན་མཛད་ཚུལ་ཀྱང་ཡོད། ས་བཅད་དཀྲུགས་ནས་འཆད་པ་སོགས་ཟང་ཟིང་པོ་བྱ་རོག་ཚང་བཅའ་བ་ལྟ་བུ་དང། ད་བླ་མས་ཆོས་འཆད་པའི་སྐབས་ལ་ས་བཅད་དང་སྦྲགས་ནས་གསུང་དགོས་རེད་མ་གཏོགས། ས་བཅད་མེད་པར་གང་བྱུང་མ་བྱུང་མགོ་ནས་གཅིག་གསུང་ཨ་ནི་འོག་ནས་གཅིག་གསུང་དེ་བྱེད་ན་བྱ་རོག་གི་ཚང། བྱ་རོག་གི་ཚང་ཕོ་རོག་གི་ཚང་ལ་མགོ་གཞུག་གང་ཡོད་མ་རེད་བ་ད་ཤིང་གཅིག་འཁྱེར་ཡོང་དེ་བཞག་ཡང་དེ་གལ་བཞག་དེ་མགོ་འདི་རེད་གཞུག་འདི་རེད་ཟེར་བྱེད་ཡོད་མ་རེད། འོ་དེ་འདྲའི་གི་འདྲ་པོ་བྱེད་ན་ཨ་ནི་སློབ་མའི་སེམས་དེ་འཁྲུག་འགྲོ་གི་རེད། ཉམས་སུ་བླངས་ཏེ་འགོ་ག་ནས་བཙུགས་དགོས་ཡང་ཧ་མ་གོ་བར་བྱེད། རེ་བ་ད། འདི་ནི། བྱ་རོག་ཚང་བཅའ་བ་ལྟ་བུ་དང་ཡང་དཀའ་གནད་རྣམས་བཞག་སྟེ་ལས་སླ་བ་རྣམས་སྟོན་པ་མི་རྒན་གྱི་ཟས་ཟ་བ། མི་རྒན་གོག་སོ་མེད་མཁན་ཅིག་ཡིན་ན་ཨ་ནི་ཟས་སྙི་བ་འདྲ་པོ་རེ་བ་ད། ཟ་གི་རེད་མ་གཏོགས་ཟས་མཁྲེགས་པ་དེ་ཚོ་ད་ཟ་ཐུབ་གི་མ་རེད་ཕ་གཡུག་བྱ་གི་རེད་བ་ད། མཁྲེགས་པ་དེ་ཚོ་ཕ་གཡུག་ཨ་ནི་སྙི་བ་དེ་ཟ་གི་ཟ་གི་བྱེད་གི་རེད་བ་ད། ཁྱེད་ད་དཀའ་ལས་ཁག་དེ་ཕ་གཡུག། ཆོས་བཤད་པའི་སྒང་ལ་ལས་སླ་བ་སླ་བ་དེ་ཚོ་ཕར་བཤད་དེ་འགྲིག་གི་མ་རེད། དཀའ་གནད་རྣམས་བཞག་སྟེ་ལས་སླ་བ་རྣམས་སྟོན་པ་མི་རྒན་གྱི་ཟས་ཟ་བ་ལྟ་བུ་དང་དོན་གྱི་ངོ་བོ་ལེགས་པར་མི་ཤེས་པར་འོལ་ཚོད་ཀྱིས་སྟོན་པ། ལོང་བ་འཁར་བ་ལ་བརྟེན་ཏེ་འགྲོ་བ་ལྟ་བུ་མི་རུང། ད་དོན་དག་ཕི་གི་བཤད་ཡ་དེ་སོ་སོ་གིས་དཔེ་ཏག་ཏག་ཧ་གོ་བ་ཅིག་དགོས་ཀྱི་རེད་མ་གཏོགས། ཚོད་ཚོད་ཚོད་བྱས་ནས་རེད་བ་ད་ལོང་བ་འཁར་རྒྱུག་ལ་བརྟེན་ཟེར་ལོང་བ་དེ་ཨ་ནི་འཁར་རྒྱུག་བྱས་ནས་འགྲོ་ས་ལམ་ག་བ་དུ་འདུག་ཟེར་ཏག་གི་ཏག་གི་ཏག་གི་ཕ་ཕ་ཕ་ཕ་ཕ་འགྲོ་ཡ་ཅིག་རེད་བ་ད་ཨོ་དེ་འདྲའི་འདྲ་བ་ཅིག་ནི་ཆོས་བཤད་ན་ཕན་གི་མ་རེད་ཟེར་འགྲོ་བ་ལྟ་བུ་མི་རུང་ཟེར་ཨོ། དེ་ཡང་བདག་གི་སྐྱབས་མགོན་བླ་མ་རིན་པོ་ཆེས་འདི་ལྟར་གསུངས་ཏེ་ཆོས་འཆད་པ་པོ་ཤག་ནས་ཚུར་ཡོང་དུས་ཀུན་སློང་ལེགས་པར་བཅོས། ཀུན་སློང་ལེགས་པར་བཅོས། རང་གི་ཆོས་ཁྲིའི་སྟེང་དུ་ཆོས་གང་འཆད་པ་དེའི་རྩ་བརྒྱུད་ཀྱི་བླ་མ་རྣམས་ཐོ་བརྩེགས་སུ་བཞུགས་པར་བསམ་ལ། ཁྲི་ཕྱག་ལན་གསུམ་བཙལ། ད་བླ་མ་གོང་མ་ཚོས་ཕྱག་བཞེས་གནང་དེ་དེ་ག་རང་རེད། ཁྲི་ཕྱག་ལན་གསུམ་བཙལ། དེ་ཐམས་ཅད་གཅིག་ལ་གཅིག་ཐིམ་གྱིས་རང་གི་རྩ་བའི་བླ་མའི་བར་ཐིམ། བླ་མར་ཐིམ། རང་ཆོས་ཁྲིའི་སྟེང་དུ་འཛེགས་པ་ན་བླ་མ་རང་ལ་བསྟིམ། ཨ་ནི་ཁྲི་ལ་འདུག་ཁར་སྐར་མ་རབ་རིབ་མར་མེ་དང་སྒྱུ་མ་ཟིལ་པ་ཆུ་བུར་དང་རྨི་ལམ་གློག་དང་སྤྲིན་ལྟ་བུ་འདུས་བྱས་ཆོས་རྣམས་འདི་ལྟར་བལྟ་ཟེར་ནས་ད་དུག་སེ་སེ་གོལ་དུག་སེ་བྱས་ཅིག་གནང་གི་འདུག་བ། བླ་མ་ཚོ། ད་སྐྱབས་རྗེ་རྣམ་པ་ཚོ་དེ་དུག་སེ་གནང་གི་ཡོད་རེད། སེ་གོལ་གཏོགས་ཏེ་འདི་ལྟ་བུའི་མི་རྟག་པ། འདི་ལྟ་བུའི་མི་རྟག་པ་སྐད་ཅིག་མ་ཡིན་སྙམ་དུ། ཁེངས་སེམས་ཟིལ་གྱིས་གནོན་དགོས་ཟེར་སོ་སོ་ཕར་ཆོས་བཤད་མཁན་གྱི་ང་རྒྱལ་ཅིག་ཡོད་རེད་བ་ད་འོ་དེ་མར་ཟིལ་གྱིས་མནན་ནས། དེ་མེད་ན་ཁྲི་མཐོན་པོའི་སྟེང་དུ་འདུག་སྐབས། ད་རེས་ཨ་ཕོ་ང་ཡིན་སྙམ་དུ་བྱས་ན་ད་གང་ག་ལོག་གི་མཐོ་ཤོས་དེ་ང་སླེབས་ཀྱི་ཡོད་བསམ་གང་ག་ལ་ཡར་བཀུར་ནས་བསྡད་ཡོད་རེད་ད། ང་ཡིན་བསམ་ནས་ང་རྒྱལ་བྱས་ན།

ཅེས་དང། རེ་བ་དང་བདུད་ཚར་གཅོད་པ། བཀྲག་གསོལ་ཆུད་གསོལ་དེ་ལྟར་དུས་འདི་སྙིང་གཟེར་ག་ལ་ཟེར། ཞལ་གྱི་དག་དེ་དྲིལ་འདྲ་པོ་རེ་ད་གང་བྱེད། བདུད་ཚར་གཅོད་པ་ཡི་སྔགས། གསུངས་ཀྱང་ཕྱག་བཞེས་སུ་དེ་ཡི་དོད་དུ། ཤེས་རབ་སྙིང་པོ་བཟློག་པར་བཅས་མཛད། དེ་རེད་འཕགས་པ་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། གསུངས་ཡ་འོ་དེ་ཤེས་རབ་སྙིང་པོ་འདོན་དགོས་ཡ་དེ། དེ་གི་ཚབ་འདྲ་པོ་བཅས། དེ་ནི་སྦྱོར་བའི་ཆོས་དྲུག།

བརྗོད། འོ་དེ་རེད་རང་བྱིན་བརྟ། བདུད་བསད་གང་ན་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་བདག་གི་སེམས་སེམས་བརྟ་དེ་དེ་བདུད་རེད་བདུད་བདུད་བདུད་བདུད་བྲོ་དེ། རྟ་འདུལ་དབྱངས་དང་བཅས་ཏེ་རྒྱས་པར་གསུངས་པ་འདི། རྗེ་སྒྲུབ་ཁང་པ་དགེ་ལེགས་རྒྱ་མཚོའི་ཕྱག་བཞེས་ཡིན། དེ་ཡང་རྗེ་སྒྲུབ་ཁང་པ་ནི་ཕྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཅིག་ལོར་སྟོད་མངའ་རིས་ཟངས་དཀར་གྱི་ས་ཡི་ཆར་ཡབ་གུ་རུ་དཀོན་མཆོག་དང་ཡུམ་བུ་མོ་མཆོག་གཉིས་ཀྱི་སྲས་སུ་རབ་བྱུང་བཅུ་གཅིག་པའི་ལྕགས་སྦྲུལ་ལོར་འཁྲུངས། ད་ལྟ་ཡབ་གཞིས་ཀྱི་ནང་འདྲ་པོ་གཅིག་རྒྱུད་གཅིག་ད་ལྟ་ཟངས་དཀར་ལ་འདུག། དེ་བྱས། ལྕགས་སྦྲུལ་ལོར་འཁྲུངས། ད་གང་བྱེད་པའི་སྒྲུབ་ཁང་པ་ཆེན་པོ་དེ་རྗེ་སྒྲུབ་ཁང་པ་ཞུ་ཡ་དེ་ལམ་རིམ་བླ་མའི་བི་གའི་ཡང་བླ་མ་བརྒྱུད་པའི་ནང་པའི་བསམ་གྱིས་མི་ཁྱབ་པ་གཅིག་བརྩི་གི་ཡོད་རེད། སྒྲུབ་ཁང་པ་ཆེན་པོས་ལམ་རིམ་གསུང་སྐབས་སྦྱོར་ཆོས་གདངས་དབྱངས་རིང་པོར་གསུངས་པས་ཡུན་རིང་འགོར་བར་ད་མང་ཆེ་བས་རྟ་དེ་དབྱངས་ལ་འགོར་ཕྱིན་ནས་འགྲོ་ལྟ། འགའ་ཞིག་གིས་གསུང་བཤད་ཀྱི་ཡུན་ལ་གནོད་པས། སྦྱོར་ཆོས་འདི་ལས་བསྡུས་ཙམ་མཛད་ན་ཞུས་པར་ཁྱེད་ཅག་ཅི་ཟེར། དངོས་གཞི་བཤད་པ་གནད་དུ་འགྲོ་མི་འགྲོ་འདི་ལ་རག་ལས་པ་ཡིན་གསུངས་ནས། དེ་ནས་བསྡུ་བར་མ་གནང། སྔར་ཞུས་པ་དེར་བྱང་ཆུབ་ལམ་གྱི་རིམ་པའི་རྟོགས་པ་གནད་དང་པོ་ཆོས་གྲལ་འདི་ནས་ཨེ་སྐྱེའི་རེ་བ་བྱེད་དགོས་པ་ལ། དེ་ལྟར་སྐྱེ་བ་ཚོགས་བསགས་སྒྲིབ་སྦྱོང་དང། གསོལ་འདེབས་སོགས་ལ་རག་ལུས་པའི་ཆེད་དུ་དགོངས་པ་ཡིན་པས་སྦྱོར་ཆོས་ཀྱི་སྐབས་ཁ་གཡེང་མིག་གཡེང། ཡུན་སྒུག་མི་བཟོད་པ་སོགས་མི་བྱེད་པར་ཆོས་ཐུན་འདིའི་རིང་གི་དམིགས་སྐོར་སོགས་ཀྱིས་ཉམས་མྱོང་ཆོས་གྲལ་འདི་རང་ལ་སྐྱེ་བའི་ཆེད་དུ། བསགས་སྦྱང་དང་གསོལ་འདེབས་ནན་ཏན་དུ་བྱེད་པ་གལ་ཆེ་ད་སྦྱོར་ཆོས་སྐབས་ལ་འོ་ད་ལྟ་གང་བྱེད་སྦྱོར་ཆོས་ཚིག་ལ་བཏོན་ཡོད་ནའི་རེད་མ་བཏོན་ནའི་རེད་གང་བྱེད་སྦྱོར་བའི་ཆོས་དྲུག་དེ་སྔོན་དུ་འགྲོ་དགོས་ཡོད་རེད་འོ་ད་སྔོན་དུ་ཕྱིན་ནས་སོ་སོའི་ཤག་ནས་ཚུར་ཡོང་དུས་ནི་ཞོགས་ཁའི་ནི་བའི་སྦྱོར་ཆོས་བཏང། འོ་ད་སྐུ་གསུང་འོ་ད་གནས་ཁང་བྱི་དོར་བྱས་སོ་སོའི། ཤག་ག་པར་བསྡད་ཡོད་ན་མཆོད་ཁང་ག་པར་བསྡད་ཡོད་ན་གནས་ཁང་བྱི་དོར་བྱེད་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་འོ་དེ་རེད་ད་མཆོད་པ་དེ་ཚོ་གཡོ་མེད་པར་བཤམ། ཞེ་དྲག་ཡོད་ན་རེད་ཡོན་ཆབ་ཡོད་ན་རེད་མེད་ན་མེ་ཏོག་ཅིག་ཡོད་ན་ཡང་རེད། གང་བྱེད་བློ་ཡིས་བླངས་ནས་མཆོད་པ་ཕུལ་ནས་འགྲིག་གི་རེད་རེད་པ་ད་དེ་ཚོ། ཡང་མཐུན་རྐྱེན་ལམ་སང་ལམ་སང་འཛོམས་ཀྱི་མི་འདུག་ན་ད་དུས་རྒྱུན་གཏན་འཇགས་དེ་བས་གང་ན་མཐུན་རྐྱེན་མ་འཛོམས་པ་ཡོད་མ་རེད་བ་འོ་དེ་རེད། དེ་རེད་དེ། ཨཱ་ནི། མཁའ་དབྱིངས་མི་ཉིད་དེ་ཡུངས་ཀུན་མི་བཟོད་པ་སོགས་མི་བརྗེད་པར་ཆོས་ཐུན་འདིའི་རིང་གི་དམིགས་སྐོར་གྱི་ཉམས་མྱོང་ཆོས་གྲལ་འདི་རང་ལ་སྐྱེ་བའི་ཆེད་དུ་བསགས་སྦྱང་དང་གསོལ་འདེབས་ནན་ཏན་དུ་བྱས་པ་གལ་ཆེ། དེ་ནས་མཎྜལ་གྲུབ་ནས་ཕྱག་དཔེ་དབུ་ལ་གཏུགས་ནས་ཀུན་སློང་བཅོས་པ་དང་རྒྱུད་ལ་ཕན་པའི་ཐུགས་སྨོན་མཛད་པ་འདི་ཡང་རྗེ་སྒྲུབ་ཁང་པ་ཆེན་པོས་ཕྱག་དཔེ་འམ་དབུ་ཞྭ། ཞལ་རས་ལ་བཀབ་སྟེ། ཐུགས་སྨོན་མཛད་པའི་ཕྱག་བཞེས་ལྟར་ཡིན། དེ་ནས་སངས་རྒྱས་ཆོས་ཚོགས་མའི་སྐབས་བླ་མས་བདག་གིས་ཆོས་སྦྱིན་བགྱིས་པ། དེ་ལྟར་ཕྱག་ལེན་གནང་གི་ཡོད་རེད་པ་དང་བླ་མས། སངས་རྒྱས་ཆོས་ཚོགས་བཞིན་བདག་གིས་ཆོས་སྦྱིན་བགྱིས་པ། བླ་མས་ཕར་ཆོས་སྦྱིན་པ་བཏང་ཡག། འདི་དག་གིས་འགྲོ་ལ་ཕན་ཕྱིར། སློབ་མ་ཚོ་གིས་བདག་གིས་ཆོས་ཉན་བགྱིས་པ་འདི་དག་གིས་ཚིག་བསྒྱུར་ནས། རེ་བ་ད་སོ་སོས་ཉན་གི་ཡོད་རེ་བ། བླ་མས་སྦྱིན་གི་ཡོད་རེ་བ་ད་ཨོ་དེ་ཡིན་ཙང་དེ་ཚིག་བསྒྱུར་དེ་ཧ་གོ་དགོས་རེད། སློབ་མས་བདག་གིས་ཆོས་ཉན་བགྱིས་པ་ཞེས་ཁ་བསྒྱུར་བ་ཡོངས་གྲགས་ལྟར་ཡིན། དེ་ནས་ལམ་རིམ་གང། ད་དེ་ཡོད་ཙང་ཁ་པར་ཡོད་པ་ཡིན་ཙང་ངས་ཆོས་སྦྱིན་ཟེར་ཏེ་ཞེ་དྲག་ཤུགས་ཆེན་པོ་ལབ་གི་མེད། ག་རེད་ཟེར་ན། ཆོས་སྦྱིན་ངས་ཤུགས་ཆེན་པོ་ལབ་དུས་སྒང་ག་གིས་ཆོས་སྦྱིན་ལབ་དགོས་ཀྱི་ཡོད་ཀྱི་རེད་བསམ་ནས། ཆོས་སྦྱིན་བགྱིས་པ་ཟེར་ལབ་ཡོང་གི་འདུག་བ། དེ་གས་ངས་དེ་ག་ལེར་ལབ་བཞག་གི་ཡོད་རེད་བ་ད་ཡང་ནོར་ཡོང་བསམ་ནས། སངས་རྒྱས་ཆོས་ཚོགས་མའི་སྐབས། བླ་མས་བདག་གིས་ཆོས་སྦྱིན་ཞེས་པ་དང། སློབ་མས་བདག་གིས་ཆོས་ཉན་བགྱིས་པ་ཞེས་ཁ་བསྒྱུར་དགོས་པ་ཡོངས་གྲགས་ལྟར་ཡིན། ཡོངས་གྲགས་ལྟར་ཡིན། དེ་ནས་ལམ་རིམ་གང་གནང་གི་རྩིས་བཞག་རབ་ཏུ་ཉིན་ཐམས་ཅད་དང། རེ་བ་དང། དེ་མིན་ཉིན་གཅིག་གཉིས་གསུམ་སོགས་གང་ནུས་གཏོང་ཞིང། སློབ་མའི་གཙོ་བོ་ཞིག་གིས་ད་བླ་མས་མར་རྩིས་བཞག་ཐུགས་ཐོག་ནས་མར། རྩིས་བཞག་ག་ཚད་བཏང་གི་ཡིན་ན་ཤོག་གུ་གཅིག་གཉིས་ག་ཚད་བློ་ལ་མར་སྐྱོར་ཐེངས་གསུམ་མར་སྐྱོར། ད་སློབ་མ་དེ་ནང་ནས་གཙོ་བོ་འདྲ་བོ་གཅིག་གིས་ཡར་བློ་ཐོག་ལ་ཡར་སྐྱོར་དགོས་ཡ། ཕྱག་ལེན་དེ་འདྲའི་ཡོད་རེད། ཉི་མ་རྟག་པར་བྱུང་ན་ད་དུང་ཡག་ཤོས་ཡིན་པ་རེད། དེ་མེད་ན་ཉིན་གཅིག་གཉིས་བར་ལ་ཕྱག་བཞེས་འདི་ལྟར་དེ་ཡོང་གི་མི་འདུག་ན། ཕྱག་ལེན་ལ་འདི་འདྲའི་ཡོད་རེད་ཟེར་ཅིག་ལབ་དགོས་རེད་གསུངས་རེད། ཕྱག་བཞེས་འདི་ལྟར་ཡིན་ཞེས་ངེས་པར་གསུང་དགོས། རྩིས་བཞག་གནང་བ་སྟབས་མ་འགྲིག་ཀྱང་ཕྱག་བཞེས་འདི་ལྟར་ཡིན་ཞེས་ངེས་པར་གསུང་དགོས་ག་རེ་ཟེར་ན་གཞུག་གུ་སྟབས་འགྲིག་མཁན་གཅིག་གིས། འདྲིས་ཡོང་གི་རེད་བ་དང་བྱེད་བཞག་གི་རེད་བ་དང་ཕྱག་བཞེས་དེ་འདི་འདྲས་ཡོད་རེད་ཟེར་ལབ་བཞག་ན་གཞུག་གུ་ཕ་གིའི་ཆོས་ཤེས་མཁན་སྟབས་འགྲིག་མཁན་ཚོ་གིས་གནང་ཡོང་གི་རེད་བ་དང་འོ་དེ་རེད། ངེས་པར་གསུང་དགོས་ཟེར། དེ་ནས་ཆོས་འཆད་ཀྱི་ཕྱག་རྒྱ་དང་བཅས་ཟེར་བ་དང་ལྷ་དང་ལྷ་མིན་སོགས་གསུངས་པའི་ཚེ་བརྒྱ་བྱིན་སོགས་ལྷ་ཀླུ་མི་མ་ཡིན་ཆོས་ཉན་པར་འདུ་བའི་མོས་པ་བྱས། ལྷ་རྣམས་ས་ལ་འདུག་མི་བཟོད་པས་བར་སྣང་ལ་བསྡད་ནས་ཉན་ཆོག་པའི་བླ་མས་གནང་བ་སྦྱིན་པའི་མཚོན་དོན་དུ། བླ་མའི་སྤྱན་གཉིས་བར་སྣང་དུ་གཟིགས་སྟངས་མཛད་པ་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་གི་ཕྱག་ལེན་དུ་ཡོད་དོ། དེ་བྱས་ནས། མོས་པ་ཡང་བྱེད་དགོས་པར་གསུངས་པས་དེ་རྣམས་བསྟན་པའི་ཐུགས་ཁུར་ཐེག་པའི་དམ་པ་རྣམས་ཀྱིས་ཐུགས་ལ་འཇོག་པར་མཛོད། ཨོ་ད་འདི་ཚོའི་ཕྱག་ལེན་འདི་ཚོ་ད་མ་འོངས་པ་ན་བི་ཀའི་བསྟན་པའི་ཐུགས་ཁུར་བྱེད་མཁན་གྱི། གསོལ་བས་བསྟན་པའི་ཐུགས་ཁུར་གནང་ནས་ཆོས་འཆད་པ་གནང་མཁན་འོ་དེ་ཕྱག་ལེན་དུ་མཛད་ཡ་དེ་གལ་ཆེན་པོ་རེད་གསུངས་བ་རེད། ཐུགས་ཁུར་ཐེག་པའི་དམ་པ་རྣམས་ཀྱིས་ཐུགས་ལ་འཇོག་པར་མཛོད། ད་དེ་ནས་བཞི་པ་ཡུལ་གང་ལ་བཤད་པ་དང་མ་བཤད་པའི་ཁྱད་པར་ད་ས་བཅད་བཞི་པ་དེ་རེད། སྤྱིར་འདུལ་བ་ལས་མ་གསོལ་བར་མི་བྱའོ། གསོལ་བ་མ་བཏབ་ན་ཆོས་བཤད་ཆོག་གི་མ་རེད། སྤྱིར་བཏང། སྤྱིར་བཏང་ཟེར་ཡང་དམིགས་བསལ་ཟེར་ཡང་འདུལ་བ་ལ་གཉིས་ཡོད་རེད་པ། དེ་ཡིན་དུས་དེ་ནི་སྤྱིར་འདུལ་བ་ལས་མ་གསོལ་བར་མི་བྱའོ་ཞེས་གསུངས་པ་ལྟར་གསོལ་བ་མ་བཏབ་པར་འཆད་དུ་མི་རུང་ཞིང། གསོལ་བ་བཏབ་ནའང་དེ་མ་ཐག་མི་བྱེད་པར།

ཁྱེད་རང་དཔེ་མཁས་པ་ཆེན་པོ་དེ་རེད་པ་ངས་ག་རེ་བཤད་ཡ་ཡོད་རེད་ཟེར་དེ་དུས་ད་དགེ་རྒན་དགེ་ཕྲུག་རེད་ཡོད་མ་རེད་བ་བླ་སློབ་རེད་ཟེར་ཡོད་མ་རེད་བ་ཨ་ནི་ཨོ་དེ་བྱས་ཆོག་རེད་གསུངས་ཆོག་རེད་རེད་བ་ད་འོན་ཏེ་ནི་བདག་གིས་ཇི་ལྟར་བཤད་ནུས་ཞེས་ཁེངས་སྐྱུང་བ་དང་གཞན་གྱི་མོས་པ་བརྟགས་ནས། གཞན་གྱི་མོས་པ་བརྟགས་ནས་གཟོད། ད་བརྟག་དཔྱད་བྱས་ནས་ད་ཆོས། འོ་ད་བཤད་ན་ག་འདྲའི་འདུག་ཨང་ག་འདྲའི་ཡོད་ས་ཕན་ས་རེད་བས་མ་རེད། འོ་ད་དེ་བརྟག་དཔྱད་བྱས་ནས། ད་གང་བྱས་པས་བསྟན་པ་ལ་ཕན་པ་ཅན་ཡིན་ན་ཆོག་གི་ཡོད་རེད། བསྟན་པ་ལ་གནོད་པ་ཅན་ཡིན་ན་ཨ་ནི་འགྲིག་གི་ཡོད་མ་རེད། གཞན་གྱི་མོས་པ་བརྟགས་ནས་གཟོད་སྣོད་དུ་རུང་བར་ངེས་ན་འཆད་པར་བྱ་དགོས་པ་ཡིན་ཏེ། ད་དེའི་ཁུངས་དེ་ཏིང་ངེ་འཛིན་རྒྱལ་པོའི་མདོ་ལས། ཉན་པ་པོ་འགའ་ཞིག་གིས་མདོ་དང་བསྟན་བཅོས་འདི་ཞུས་ཞེས་གསོལ་བ་འདེབས་པར་བྱས་ན་དེ་ལ་ཁྱོད་ཀྱིས་དང་པོར། ཁྱོད་ཀྱིས་དང་པོར་ཆོས་ཀྱི་ཚིག་དོན་རབ་རྒྱས་བདག་གིས་མ་བསླབས་ཞེས་ས། ངས་ཞེ་དྲག་སྦྱངས་མེད་ཟེར་བ་ཁེངས་སྐྱུང་ཞིང་ང་རྒྱལ་བཅག་པའི་ཕྱིར་ཐོག་མར་ཚིག་དེ་བརྗོད་པར་བྱ། གཞན་གྱི་མོས་པ་བརྟག་པའི་ཕྱིར་མི་ཕོད་པར་བསྟན་པ་ནི། ཁྱོད་ནི།

ཚིག་དང་དོན་ག་རེ་གི་ཚིག་དང་དོན་ཟེར་ན་བསྟན་བཅོས་རེད་པ་ད། བསྟན་བཅོས་འོ་ད་གསུང་རབ་ཀྱི་པའི་ཚིག་དོན་ཤེས་ཤིང་མཁས་པ་ཡིན་ན་ཤེས་རབ་དང་སྙིང་རྗེར་ལྡན་པའི་བདག་ཉིད་ཆེན་པོའི་མདུན་དུ་ནི་བདག་གིས་ཆོས་ཇི་ལྟར་བཤད་ནུས་ཞེས་ཁྱོད་ཀྱིས་དེ་སྐད་བརྗོད་པར་བྱ་ཞེས་གསུངས། འོན་ཀྱང་དགོས་པ་ཁྱད་པར་ཅན་འགའ་ཞིག་ལ་མ་གསོལ་བར་འཆད་དགོས་པ་ཡང་ཡོད་པ་ནི་དེ་ཉིད་ལས། གལ་ཏེ་སྣོད་དང་ལྡན་པ་ནི་ཤེས་པར་གྱུར་ན་གསོལ་བ་མ་བཏབ་ཀྱང་བཤད་པར་བྱ།

དབོན་སྟོན་སྐྱེར་སྒང་པ་ཆེན་པོ། ཁ་སང་མགོན་པོའི་བླ་བརྒྱུད་ནང་ནས་བླ་མ་ཡོད་པའོ། དེས་དེ་ནས་མགོན་པོ་གིས་དེ་ནས་ཆོས་སྐོར་དེ་ཚོ་གངས་དཀར་ལོ་ཟླ་ལྔ་སྒོ་འབྱེད་ཀྱི་ཆེད་དུ་བོད་ལ་ཕེབས་ནས། དེ་ནས། གསུངས་པ་གསུངས་པའི་གསུང་གི་འདུག་བའོ་དེ་རེད། དེ་ནས། གསོལ་བ་མ་བཏབ་པ་ཞིག་དེ་རེད། འོ་དེ་མཁས་གྲུབ་ཁྱུང་པོ་རྣལ་འབྱོར་ལ་ནི་གསུངས་པ་ཡིན་པ་འོ་དེ་རེད། འདི་ནི་དགོས་པ་ཡོད་པ་ནི་དེ་ཉིད་ལས་གལ་ཏེ་སྣོད་དང་ལྡན་པར་ཤེས་པར་གྱུར་ན་གསོལ་བ་མ་བཏབ་ཀྱང་འཆད་པར་བྱ་ཞེས་གསུངས་པ་ལྟར་རོ། འོ་དེ་རེད། སྐྱབས་རྗེ་རྡོ་རྗེ་འཆང་གིས་འདི་ནི་རྗེ་ཡབ་སྲས་གསུམ་གྱི་གསུང་འབུམ་ལུང་གསན་ཟེར་ཏེ། འདི་ནི། འདི་རུ་བ་དང། འོང་དང། འདི་ནི། འདི་ནི། ད་ཨ་ལི་དེའི་ཕྱེད་ཡན་ན་ལ་བར་ཆད་ཡོང་གི་ཡོད་ས་ཡོད། ཨ་ལི་དེའི་ཁ་ཐུག་ཞུ་བྱས་ན་འགྲིག་རེད། འདི་ནི། ཞེས་གསུངས་པ་ལྟར་རོ། ཀུན་གྱིས། ཀུན་སྤྱོད་ཀྱི་ཁྱད་པར། འདུག་པ་ལ་འགྲེང་སྟེ་མི་བཤད་པ། གསོལ་བ་མ་བཏབ་ཀྱང་བཤད་པར་བྱ་ཞེས་གསུངས་པ་ལྟར་རོ། ཀུན་སྤྱོད་ཀྱི་ཁྱད་པར། ད། ཆོས་བཤད་པའི་སྒང་ལ་ཀུན་སྤྱོད་ག་འདྲས་ཤིག་དགོས་ཀྱི་རེད་བསམ་ན། ཀུན་སྤྱོད་ཀྱི་ཁྱད་པར། འདུག་པ་ལ་འགྲེང་སྟེ་མི་བཤད་པ། སློབ་མ་དགེ་རྒན། དགེ་ཕྲུག། མར་བསྡད། དགེ་རྒན་ཡར་ལངས་ནས།

ཉི་ཤུ་རྩ་དྲུག་འདུལ་བ་ནས་གསུངས་པ་ནི། འདུལ་བའི་མདོ་ལས། འདུག་པ་ལ་འགྲེང་སྟེ་ཆོས་མི་བཤད་པར་རོ། ཉལ་བ་ལ་འདུག་སྟེ་ཆོས་མི་བཤད་པར་རོ། སྟན་མཐོན་པོ་ལ་འདུག་པ་ལ་སྟན་དམའ་བ་ལ་འདུག་སྟེ་མི་བཤད་པར་རོ། ངན་པ་དང་བཟང་པོ་ཡང་དེ་བཞིན་དུའོ། སྟན་ངན་པ་ལ་བླ་མ་བཞག། སྟན་བཟང་ས་དེ་ལ་བས་ཨ་ནི་སློབ་མ་སོ་སོ་བསྡད་ནས་ཆོས་འོ་ད་ཆོས་བཤད་ན་འགྲིག་གི་མ་རེད་ངན་པ་བཟང་པོ་ཡང་དེ་བཞིན་ནོ། མདུན་དུ་འགྲོ་བ་ལ་ཕྱི་ནས་འགྲོ་ཞིང་མི་བཤད་པར་རོ། ལམ་ནས་འགྲོ་བ་ལ་ལམ་གྱི་འགྲམ་ནས་འགྲོ་ཞིང་མི་བཤད་པར་རོ། ལམ་ནས་འགྲོ་བ་ཡིན་ན་བླ་མ་ལམ་གྱི་དཀྱིལ་ནས་བས། རེད་བ་ད། གདུལ་བྱ་དེ་ལམ་གྱི་ཟུར་ནས་ཕྱིན་ནས་ད་བས་ཨ་ནི་ཆོས་ཉན་དགོས་རེད། འགྲོ་ཞིང་མི་བཤད་པར་རོ། གོས་ལ་སོགས་པས་མགོ་བོ་གཡོགས་པ་དང། གོས་མཐའ་ནས་བརྫེས་པ་དང།

རྒྱ་གར་ཚུལ་གྱི་བཀའི་དེ་ན་ད། ཤ་ཟེར་གྱི་འདུག་པ་འོ་དེ་གོན་སྟངས་བྱས་ནས་འདུག་སེ་གོན་ནས་ཆོས་ཉན་ཆོག་མ་རེད་གསུངས། ལམ་ནས་འགྲོ་བ་ལམ་གྱི་དེ་བྱས། དེ་ནས་གོས་མཐའ་ནས་བརྫེས་པ་གོས་ཕྲག་པ་གཉིས་སུ་གཟར་བ་ལག་པ་གཉིས་མདུན་ནས་གཉའ་གོང་དུ་བསྣོལ་བ་དང་སོ་ལག་པ་པས་འདུག་སེ་བྱས། ད་བླ་མ་ཡོད་ས་ལ་ད་གང་ཅི་ཞི་ཞིང་དུལ་བ་འདྲ་པོ་ཞིག་བསྡད་དགོས་རེད་མ་གཏོགས་འདྲ་མི་འདྲ་བྱས་ནས་ཆོས་ཉན་རྒྱུ་ཡོད་མ་རེད། བསྣོལ་བ་དང། ལག་པ་གཉིས་རྒྱབ་ནས་ལྟག་པར་བསྣོལ་བ་དང། རྒྱབ་ནས་ལྟག་པར་བསྣོལ་བ་དང། བསྣོལ་བར་མི་བྱའོ། བསྣོལ་བ་ལ་ཆོས་སྟོན་པར་མི་བྱ། དེ་འདྲའི་བྱེད་ཀྱི་འདུག་ན་ཆོས་སྟོན་རྒྱུ་ཡོད་མ་རེད། ཨ་ལས་ཡག་པོ་ཞིག་བསྡད་ཟེར་ལབ་དགོས་རེད། དེ་བྱས་ནས། མགོ་དོ་ཀེར་ནི། སྐྲ་གཙུག་ཏོར་བཅིངས་པའི་ཐོར་ཅོག་ཅན་དང།

ཐོད་ཀྱིས་མགོ་དཀྲིས་པ་ལ་མི་བཤད་པར་རོ། ད་དེ་ནི་བཞོན་པ་རེད་གླང་པོ་ཆེ་ལ་བཞོན་ནི་རེད་རྟ་ལ་བཞོན་པ། ཁྱོགས་དང། ཁྱོགས་ཟེར་དུས་དུས་མིས་འཁྱེར་འགྲོ་ཟེར་གྱི་ཡོད་རེད་པ་ད། ཨོ་དེ་རེད། དེ་ནི་ཕེབས་བྱམས་ཟེར་རེད་བ། ཁྱོགས་དང། དེ་ནི་རྟ་གླང་ལས་གཞན། ཤིང་རྟ་སོགས་བཞོན་པའི་སྟེང་ན་འདུག་པ་དང།

གོ་ཆ་གྱོན་པ་ལ་མི་བཤད་པར་རོ་ཞེས་གསུངས་པ་ལྟར། དེ་ནས་མཛད་དགོས་གསུངས་སོ། ད་དེ་མི་དེ་རེད། འདུལ་བ་ནས་བཤད་པའི་དེ་ནི། མི་བཤད་པ་སོགས་ཉི་ཤུ་རྩ་དྲུག་དེ་རེད། ད་གོང་གི་ས་བཅད་གསུམ་པ་མཇུག་ཏུ་ཐུན་མོང་དུ་ཇི་ལྟར་བྱ་བ་ནི། ཇི་ལྟར་བྱ་བ་ནི། གཏང་རག་གི་མཎྜལ་གྱི་མཇུག་ཏུ། ཆོས་ཉན་བཤད་བྱེད་པའི་དགེ་རྩ་རྣམས། ལམ་རིམ་སྨོན་ལམ། རིང་འབད་མ་དེར་ནི་རིང་འབད་མ་སོགས། ཀྱི་སྒོ་ནས་བསྟན་པ་རྒྱས་པའི་རྒྱུ་དང། རྫོགས་བྱང་གི་རྒྱུར་བསྔོ་བར་མཛད་ཅིང། ད་ད་ལྟ་ང་ཚོས་ད་ག་རང་ཕྱག་ལེན་རེད་པ་ད། གཏང་རག་ཚར་སོང་ན། ཉི་མ་གཅིག་ལ་དེར་ནི་རིང་འབད་བཏོན། ཉི་མ་གཅིག་ལ་རྒྱལ་བ་མ་ལུས་བཏོན། དེའི་ཁ་ཐུག་ལ་པའི་བསྟན་པ་རྒྱས་པའི་པའི་རྒྱུ་རུ་པ་བསྔོ་བ་སྨོན་ལམ་བྱས་ནས་བླ་སློབ་གཉིས་ཀ་པའི་ཐུན་མོང་དུ་བཀའ་དེ་སྨོན་ལམ་གནང་དགོས་རེད། རྫོགས་བྱང་གི་རྒྱུ་རུ་བསྔོ་བ་མཛད་ཅིང། བཀའ་ཆོས་མར་གྲོལ་བའི་ཚེ། དེ་འུར་མི་བྱེད་པ། བཀའ་ཆོས་གྲོལ་བའི་སྐབས་ལམ་སང་འུར་ཟེར་ལམ་སང་ཕྱི་ལོགས་ལ་མ་རྒྱུག་མ་འགྲོ་བ་བྱས་བླ་མ་དང་ཆོས་ལ་སེམས་འཁྲེང་བཞིན་དུ། འགྲོ་བ་དང། ག་ལེ་ག་ལེ་ག་ལེ་བྱས་ནས། རིམ་གྱིས་རིམ་གྱིས་གྲོལ་བ་རྟེན་འབྲེལ་ཞིག་ཡོད་པས། བླ་མ་དང་ཆོས་ལ་མི་འབྲལ་བ། ག་དུས་ཡིན་ནས་པའི་བླ་མ་མཇལ་ཡ་ཡོད་པ་དང། ད་ཆོས་སུ་ཉམས་སུ་བླང་ཐུབ་ཡ། ད་རྟེན་འབྲེལ་ཞིག་འགྲིག་གི་ཡོད་རེད། དེ་རེད། རྟེན་འབྲེལ་ཞིག་ཡོད་པས་ཕྱག་ལེན་དུ་བྱ་དགོས་པ་ཡིན་གསུངས་སོ། ཉིན་བཞི་པར། དཔལ་ལྡན་ཟླ་བ་གྲགས་པས་གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ་གལ་ཏེ་འདི་བདག་འཛིན་པར་མི་བྱེད་ན་གཡང་སར་ལྷུང་བས་གཞན་དབང་འཇུག་འགྱུར་བ་དེ་ལས་ཕྱི་ནས་གང་གིས་སློང་བར་འགྱུར་ཞེས་གསུངས་པ་ལྟར་རང་ཅག་རྣམས་མི་ཁོམ་པའི་གནས་ལས་ཐར་ཏེ། དལ་འབྱོར་གྱི་རྟེན་ཐོབ་ནས་ཆོས་བྱེད་པའི་རང་དབང་ཡོད་པའི་སྐབས་འདིར་གཏན་གྱི་འདུན་མ་ཞིག་མ་འགྲུབ་ན་ཕྱིས་ནས་ངན་སོང་གི་གཡང་སར་ལྷུང། དེ་ནས། སྡུག་བསྔལ་གྱི། འདི་ནི་གཞན་དབང་དུ་གྱུར། འདི་ནི་ཆོས་ཀྱི་སྒྲ་ཙམ་ཡང་ཐོས་པའི་སྐལ་བ་མེད་པའི་གནས་སུ་ལྷུང་ན་ངན་སོང་དེ་ལས་ལྷུང་བའི་ཐབས་ཙམ་ཡང་སུས་བྱེད་དེ་བས་ན་རང་དབང་ཡོད་པའི་སྐབས་འདིར་ཅི་ནས་ཀྱང་གཏན་གྱི་འདུན་མ་ཞིག་བསྒྲུབ་པར་བྱ། དེ་ཡང་ལམ་གྱི་རིམ་པ་འདི་ལྟ་བུ་ལས་འབྱུང་བ་ཡིན་པས་བདག་གིས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཆེད་དུ་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཉན་ཏེ་ཉམས་སུ་ལེན་སྙམ་པའི་ཀུན་སློང་གསལ་བཏབ་སྟེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སུ་བསྒྲུབ་པའི་ཐེག་པ་མཆོག་གི་ཆོས་ལུགས་ཞེས་སོགས་ནས་ས་བཅད་བཀྲམ་པའི་བར་སྔར་ལྟར་ལ་ཁ་སང་གི་བཤད་པ་རྣམས་ལ་བསྐྱར་བཤད་མདོར་བསྡུས་གསུངས་ནས་དེ་རིང་གི་བཤད་པ་ལ་ཟླ། དེ་རེད། ད་བཞི་པ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ། ད་འདི་ཡན་ཆད་ཐད་ལ་ད་གང་བྱེད་པི་ཀའི། འགོ་འགོ་ནས་མར། ད་ལམ་རིམ་རྣམ་གྲོལ་ལག་བཅངས་ཀྱི་དབུ་ནས་མར། དང་པོ་དང་པོ་དེ་དེ་ནི་མཆོད་བརྗོད་ཡིན་པ། འགོ་བཙུགས་དུས་མཆོད་བརྗོད་རེད། མཆོད་པར་བརྗོད་ས་དེ་ལ་དེ་ན། དེ་ནི་ལམ་རིམ་གྱི་པི་ཀའི་ཚོགས་ཞིང་གི་གཙོ་བོ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང། ད་དེ་ནི། པི་ཀའི་ལམ་རིམ་གསུང་པ་པོ། འོ་ད་སྐྱབས་རྗེ་བདེ་ཆེན་སྙིང་པོ།

ནཱ་ལེནྡྲའི་མཁས་པ་ཚོས་དག་པ་གསུམ་གྱི་སྒོ་ནས་བླ་མའི་གསུང་དག་པ། འོ་ད་སློབ་མའི་སྐབས་སུ་རྒྱུད་དག་པ། བསྟན་བྱའི་ཆོས་དག་པ་སོགས་དག་པ་གསུམ་གྱི་སྒོ་ནས་འཆད་ཀྱི་ཡོད་རེད། ཨ་ནི་བི་ཀྲ་མ་ལ་ཤཱི་ལ་གི་བེརི་པ་དང་མཁས་པ་ཚོ་གི་པི་ཀའི་འཆད་སྟངས་དེ་ལ་ཨ་ནི་པི་ཀའི་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ། ཆེ་བ་གཉིས་དང་ལྡན་པའི་ཆོས་ལ་ཉན་བཤད་ཇི་ལྟར་བྱ་བའི་ཚུལ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ས་བཅད་བཞི་ཡི་སྒོ་ནས་འཆད་ཀྱི་ཡོད་རེད། འོ་ད་ལམ་རིམ་འཆད་སྟངས་དེ་དེ་ཡིན་གསུངས་པ་རེད། ད་དེའི་ནང་ནས་འདི་ནས་པི་ཀའི་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་དེ་འགྲིགས་སོང་ང། རིགས་ཕུན་སུམ་ཚོགས་པར་སྐྱེ་བ་བཞེས་པའི་ཚུལ་རྟེན་དེ་ལ་ཡོན་ཏན་བརྙེས་པའི་ཚུལ་བརྙེས་ནས་བསྟན་པ་ལ་བྱ་བའི་ཚུལ་ད་སྒོམ་པའི་སྒང་ལ་དེ་ནང་ད་བང་བསྒྲིགས་ནས་བསམ་བློ་བཏང་ཡག་དེ་མཁྱེན་སོང་ང། སྒོམ་སྟངས་དེ་དེ་རེད། དེ་ཡོང་བ་ལ་ཨ་ལེ། ཡག་པོ་ཉན།

ཆེ་བ་བཞི་དང་ཁྱད་ཆོས་གསུམ་དང་ལྡན་པ། ཨོ་ད། བྱང་ཆུབ་ལམ་གྱི་རིམ་པ་དེ་རྩ་ཆེན་པོ་ཞེ་པོ་ཅིག་ཡིན་པ་འདྲ། ཡིན་པ་འདྲ་འདྲ་བ་རེད་ད་རེད་བསམ། ཨོ་ད། ཨོ་ད་བྱང་ཆུབ་ལམ་གྱི་རིམ་པ་རྩ་ཆེན་པོ་ཡིན་པས་ཕན་གི་མ་རེད། ཨ་ན་སོ་སོ་གི་བི་གའི་ད། རེད་པ་ད་པི་ཀའི་ཧ་གོ་བ་སོགས་རེད་པ་ད། ཉམས་སུ་བླང་ཐུབ་པ་ཅིག་དགོས་ཀྱི་ཡོད་རེད། བསྟན་པ་ཐམས་ཅད་འགལ་བ་མེད་པ་དེ་སོ་སོ་གི་བསམ་བློ་འཁོར་དགོས་ཡོག་རེད་གཞན་དག་གི་བསམ་བློ་འཁོར་ན་མ་འཁོར་ན་རེད་པ་ད། སྤྱི་བཏང་བསམ་བློ་འཁོར་མཁན་གི་སྐྱེས་བུ་དམ་པ་པའི་གྲངས་ལས་འདས་པ་ཡོག་རེད་པ་ད་རྒྱལ་སྲས་བྱང་ཆུབ་སེམས་དཔའ་དེ་ཕན་གི་མ་རེད། སོ་སོའི་པའི་བསྟན་པ་ཐམས་ཅད་འགལ་བ་མེད་པ་དེ་རྟོགས་གསུང་རབ་མ་ལུས་གདམས་ངག་ཏུ་འཆར་ཉེས་སྤྱོད་ཆེན་པོ་དེ་དག་རང་འགག་ཏུ་བག་འགྲོ་ཉེས་སྤྱོད་ཆེ་ཆུང་དཔེར་ན་སྡིག་པ་ཡིན་ན་པའི་ཆུང་རིམ་ནས་ཕར་འཛེམ་དགེ་བ་ཡིན་ན་ད་ཆུང་རིམ་ནས་བརྒྱད་བསྒྲུབ་ཨ་ཏོ་བྱས་རེད། འོ་ན་གསུང་རབ་མ་ལུས་གདམས་ངག་ཏུ་འཆར་གདམས་ངག་ཏུ་འཆར་བ་ལ་ལམ་རིམ་ཉམས་སུ་བླང་དགོས་ཡ་དེ་ཚོ་མཆན་མགོ་ལ་མའང་བསམ་བློ་བཏང། ད་དེ་ནས་ཆེ་བ་དེ་གཉིས་དང་ལྡན་པའི་ཆོས་ལ་བི་གའི། རེ་བ་ད། བི་གའི། ཆོས་ཉམས་སུ་བླང་ད་བི་གའི་བླངས་པ་ལ་ཆོས་འཆད་ཉན་བྱེད་དགོས་རེ་བ་ད། འོ་ད་ཉན་བཤད་ཇི་ལྟར་བྱ་བ། ཆོས་དེ་ལ། ཨ་ནི། ཡིན་དུས་དང་པོ་ཆོས་ཉན་པའི་ཚུལ།

རེད་པ་དང། བསམ་པ་དེ་འདྲའི་ཧ་གོ་ནས་ད་ཁོ་རང་ནས་གསུངས་པ་ན་ད་བྱས་ནས་ད་མང་ཉུང་ག་འདྲའི་ཡིན་ན་འོ་འདུག་བསམ་ན་ད་ཆོས་ཐོས་པའི་ཕན་ཡོན། ཨ་ནི་ཆོས་ཆོས་དང་ཆོས་སྨྲ་བ་ལ་དེ་ནས་རིམ་གྲོ་བྱས་པ་དེ་རེད། དེ་དེ་ནས་ད་གའི་དེ་ད་གའི་རེ་ཁ་སེང་དེ་དེ་སོང་སོང་བ་འོ་ད་དེ་ནས་འཕགས་པ་ཐོགས་མེད་ཀྱི་བྱང་ས་ནང་ལོགས་ལ་དེ་ནས་གར་ས་བར་དུ་ཀུན་ནས་ཉོན་མོངས་པ་མེད་པ་དང་གནས་ལྔ་ཡིད་ལ་མི་བྱེད་པ། ཀུན་ནས་ཉོན་མོངས་པ་སོགས་ཉོན་མོངས་གཙོ་བོ་གཙོ་བོ་དེ་ཆོས་ཉན་པའི་ཁ་ཐོག་ལ་ང་རྒྱལ་གྱི་ཉོན་མོངས་དེ་མེད་པ། ང་རྒྱལ་མངོན་གྱུར་བ་པི་ཀའི་བཀག་དགོས་ཀྱི་ཡོད་རེད་ཉེར་བ་དང། ང་རྒྱལ་མངོན་གྱུར་བ་དེ་བཀག། ཨཱ་ནི་དེ་བཀག་པ་ལ། མ་བཀག་ན། དུས་སུ་ཉན་པ་དེ་ཡོང་གི་མ་རེད་སོ་སོ་ང་རྒྱལ་བྱས་ནས་ཨཱ་ནི་བླ་མ་ལ་ཆོས་ཞུ་བའི་སྒང་ལ་བླ་མ་ལ་མ་བསྟུན་པ་བྱས་ནས་རེད་པ། དེ་དུས་སུ་ཉན་ན་འགྲིག་གི་མ་རེད། ག་ས་དུས་སུ་ཉན་པ་དེ་དགོས་ཀྱི་རེད། དུས་མ་ཡིན་པར་ཆོས་ཞུས་ན་འགྲིག་གི་ཡོད་མ་རེད། ཀ་གང་གི་པི་ཀའི་དགོན་པ་ཞུ་ཡ་དེ་ནང་ལ་དེ་ནི་པོ་ཏོ་བས་སློབ་མ་པའི་རྒྱུག་པ་ཁུར་ནས་དེད་འགྲོ་དགོས་ཡ་དེ་དུས་སུ་ཉན་པ་མ་བྱུང་ཐལ་བ་དང་བ་དེ་རེད། ཨ་ནི་བླ་མ་ལ་བཀུར་སྟི་བྱེད་ཡ་འདྲ་བོ། དེ་ཚོ་གང་ག་ལོ་ད་ལྟ་ད་ཉམས་བཞེས་གནང་གི་ཡོད་རེད།

བཀུར་སྟི་བྱེད་ཡ་དང་ཤ་འོ་ད་སྲི་ཞུ་བྱེད་ཡ། ཨ་བླ་མས་བླ་མའི་བྱ་བ་སྒྲུབ་པ་ལ་མི་ཁྲོ་བ། འོ་དེ་ནས། གལ་ཆེ་ཤོས་གཅིག་ད་དེ་གའི་རྗེས་སུ་བའི་སྒྲུབ་པ་བྱེད་ཡ། བླ་མའི་བཀའ་བཞིན་སྒྲུབ་པ། བླ་མའི་བཀའ་དེ་ལམ་རིམ་དེ་རེད། དེ་སྒྲུབ་དགོས་རེད་སོ་སོ་གི་འོ་ད། འོ་འདི་རེད། ཨ་ནི་དེ་གའི་ཀླན་ཀ་མི་ཚོལ་བ། དེ། དྲུག་རེ་སོང་བ་ན་ཉོན་མོངས་པ་དང་བྲལ་བ་དེ་ལ། ཨ་ནི་དེའི་སྒང་ལ་ང་རྒྱལ་གྱི་ཉོན་མོངས་དེ་འགྲིགས་སོང་ད་དེའི་སྒང་དེ་ལ་དེ་ནི་འདི་ཡིན་པ། ཁྱད་གསོད་མེད་པ་བླ་མ་ལ་ཁྱད་གསོད་ཀྱི་ཉོན་མོངས་བྲལ་བ། དེའི་སྒང་དེ་ལ་གནས་ལྔ་ཡིད་ལ་མི་བྱེད་པ། བླ་མའི་ཚུལ་ཁྲིམས་ཉམས་སྡོད་པ་འདྲ་བོ་དང། འོ་ད་དེ་ནི་བླ་མ་རིགས་དམན་པ་ཡིན་པ་འདྲ་བོ་དང། བླ་མ་ལ་བའི་བཟོ་ལྟ་མེད་པ་ཞེ་གཟུགས་ངན་པ་ཡིན་པ་འདྲ་བོ་དང། ཨ་ནི་བླ་མའི་ཚིག་གསུང་སྟངས་ཅིག་ཏོག་ཙམ་མ་འགྲིག་པ་འདྲ་བོ་ཅིག་རེད་པ་ད་མེད་དེ་སྒྲ་ཆགས་པོ་འདྲ་བོ་མེད་དེ་ཉིན་རེ་ཅིག་རེད་པ་ད། དོན་དག་གསུང་གསུང་གི་ཡོད་པ་ལ་གསུང་དུས་སྒང་ལ་ཅིག། སྒྲ་ཆགས་པོ་མེད་དེ་ཉིད་རེད་པ། ཡང་ཅིག་ཚོགས་གཏམ་རང་བསྲེ་ན་པའི་ཚིག་པའི་རེད་པ་ད། སྐྱོན་གྱི་ཚིག་འདྲ་པོ་གསུང་ནས་གསུང་ཡག་ད་ག་འདྲ་ཅིག་ཡིན་པ་ཡིན་ན་དེ་ཚོ་ལ་བསམ་བློ་གཏང་རྒྱུ་ཡོད་མ་རེད་གསུང་ཡག་གི་ཆོས་དེ་ལ་བསམ་བློ་གཏང་དགོས་རེད་ནི་ང་ཡར་མེད་དེ་ཡིན་དུས་པི་ཀའི་སྟོན་པ་དང་ཆོས་ལ་རིམ་གྲོ་ཇི་ལྟར་བྱ་བ་དེ་འགྲིག་སོང་ཨ་ད་ཉན་ཚུལ་དངོས་དེ་ད། ཨ་ནི་པི་ཀའི་སྣོད་ཀྱི་སྐྱོན་གསུམ་སྤངས།

དེ་ནས་རང་འདུ་ཤེས་དྲུག་རང་ལ་ནད་པ་ལྟ་བུའི་འདུ་ཤེས། ཆོས་ལ་སྨན་གྱི་འདུ་ཤེས། འོ་ད་སྨན་པ། བླ་མ་ལ་སྨན་པ་མཁས་པའི་འདུ་ཤེས། འོ་ད། ཉམས་སུ་ལེན་པ་ལ་ནན་ཏན་དུ་བྱེད་པ་ལ་ནད་འཚོ་བའི་འདུ་ཤེས། ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས། ཆོས་ཉན་པ། སོ་སོ་ཆོས་ཉན་པ་ལ་བརྟེན་ནས་སངས་རྒྱས་ཀྱི་བསྟན་པ་དེ་ཡུན་རིང་དུ་གནས་ནའང་བསམ། ཡུན་རིང་དུ་གནས་ན་སེམས་ཅན་ལ་བདེ་སྐྱིད་ཡོང་གི་ཡོད་ས་དེ་དོན་དག་སེམས་ཅན་གྱི་དོན་དག་རེད་བ་ད་ཁོ་གི་འགྲོ་བ་རིགས་དྲུག་གི་སེམས་ཅན་གྱི་དོན་དག་ཨོ་དེའི་དོན་དག་ལ་བལྟས་ན་ཆོས་ཉན་གི་ཡོད་བསམ་པ་བྱས། དེ་མ་གཏོགས་ཆོས་ཉན་དུས་སྒང་ལ་ཅིག་སོ་སོར་ཧ་མ་གོ་བ་ཅིག་གོ་རོགས་བྱས་ན་ཨོ་དང་སོ་སོ་ཅིག་མཁས་པ་ར་ཅིག་ཆགས་རོགས་བྱས་ན་ཨོ་དང་ཆོས་ཉན་ནས་ཨ་ནི་གཞུག་གུ་ཕར་ཅིག་བཤད་བཤད་ན་སྐད་གྲགས་ཆེན་པོ་ཡོང་གི་རེད་ཨོ་དང་འབུལ་བ་མང་པོ་རག་གི་རེད། འོ་ད་དེ་ནས་གཅིག་མི་གིས་བེ་གི་བསྟོད་ར་བཏང་གི་རེད་བསམ་ཡ་འདྲ་པོ་དང་དེ་འདྲའི་ཀུན་སློང་ངན་པ་དེ་ཚོ་འཁྱེར་རྒྱུ་ཡོད་མ་རེད། ཨ་ད་འདུ་ཤེས་དྲུག། སྐྱེས་བུ་དམ་པ་ལ། དེ་ནས་དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས་ཟེར། དེ་བཞིན་གཤེགས་པ་སངས་རྒྱས་བཅོམ་ལྡན་འདས། འོ་ད་དེ་ནས། བདེན་བཞིའི་གནས་ལུགས་ཕྱིན་ཅི་མ་ལོག་པར་རྟོགས་ནས། ད། ཨ་ནི། མ། ཆོས་གསུངས་བཞག་ཡ་ཅིག་རེད་པ་ད། དེ་ཡིན་དུས་སྒང་ལ་ཚད་མའི་སྐྱེས་བུ་བསླུ་བ་མེད་པ། དེ་བཞིན་ནི་དེས་གསུངས་པའི་དེ་ནི་བསྟན་པ་བསྟན་ཡང་བསྟན་པ་པི་ཀའི་ད་ཐར་འདོད་ཀྱི་པའི་འཇུག་ངོགས། འོ་དོ་སི་ར། དེ་འདྲའི་བསམ་བློ་བཏང། ད་དེ་ཆོས་ཉན་པའི་དེ་རེད། ཆོས་ཉན་པའི་ཚུལ་ད་ཆོས་བཤད་པའི་ཚུལ་དེ། ཆོས་བཤད་མཁན་དེ་ཡིན་ན་ཡང་བཤད་པའི་ཕན་ཡོན་ཉི་ཤུ་ལ་སོགས་པ་གསུང་གོ་མདོར་བསྡུས་སྐབས་སུ་བཤད་ན་ཀུན་སློང་ཡག་པོ་ཆེ་ཤོས་ཤིང་ཉོན་མོངས་ཅན་མིན་པས་སྲིད་པའི་ཉོན་མོངས་པའི་ཀུན་ནས་འདོད་ཆགས་ཞེ་སྡང་གཏི་མུག་ཀུན་ནས་བསླངས་ཏེ་མ་ཡིན་པ་བྱས་རེད་པ་ད་གཅིག་ཆོས་བཤད་མཁན་ཡིན་ན་འདི་ནི་ཆུ་བཟང་ཡེ་ཤེས་རྒྱ་མཚོས་གསུངས་པ་ནང་ལྟར་བྱས་རེད་པ་ད།

ད། ཆོས་བཤད་མཁན་ཚོ་གི་ད་ཀུན་སློང་བཅོས་སྟངས་ཨོ་དོ་བཅོས་དགོས་ཀྱི་རེད། རེད་པ་ད་དེ་ད་ཤག་ནས་ཚུར་ཡོང་དུས་ནས་གང་ཐུབ་ཐུབ་ཀྱི་བས་ཀུན་སློང་བཅོས་ནས། ཨ་ནི། ད་གི་དེ་དུ་བ་ཨོ་དོ་བྱས་ནས་ཀུན་སློང་བཅོས་ནས་བི་གས། ཨ་ནི་ཆོས་བཤད་དགོས་རེད། དེ་འདྲ་བཤད་ན་ཨ་ནི་ཕན་ཡོན་ཆེན་པོ་ཞེ་པོ་ཕན་ཡོན་ཉི་ཤུ་ཡོད་རེད། སངས་རྒྱས་བཅོམ་ལྡན་འདས་ཚང་མ་ལོག་གིས་རང་གི་བུ་གཅིག་པ་ནང་ལྟར་གཅིག་གི་དགོངས་ནས་གཟིགས་བསྡད་ཡོད་རེད། སྤྱོད་པ་དང་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་ཚང་མ་ལོག་གིས་བུ་གའི་ཆོས་བཤད་མཁན་དེ་ལ་བྱིན་གྱིས་བརླབས་ནས། མ་གཞི་དེ་རེད་པ་ད་དགེ་བའི་བཤེས་གཉེན་གྱི་བུ་གའི་ལུས་ལ་མ་སྦྱར་བར་བཞུགས་ནས། བྱིན་གྱིས་བརླབས་ནས་བུ་གའི་ཨ་ནེ་སློབ་མ་ལ་བུའི་བྱིན་རླབས་སྤྲད་ཡོང་གི་ཡོད་རེད་བ། བཞུགས་ནས། འོ་དེ་འདྲ་ཅིག་རེད། འོན་ཏེ་དེ་ནས། ཆོས་བཤད་པའི་ཕན་ཡོན་བསམ་བློ་བཏང། ཨ་ནེ་བསམ་པ་དང་སྦྱོར་བ་ཇི་ལྟ་བུའི་བུ་གའི་བཤད་ཡ་དེ་རེད། བསམ་པ་དེ་ནི་འདི་ནི་ཉོན་མོངས་པས་ཀུན་ནས་མ་བསླངས་པ་བྱས་ནས་ད་ཀུན་སློང་བཅོས་ནས་བཤད་ཡ་དེ་རེད། བྱམས་པ་དང་སྙིང་རྗེ་དང་ཨོ་ད། ཕན་སེམས་དང་ཨོ་ད་དེ་འདྲས་ཀྱི་ཐོག་ནས་འདི་ནི་ཆོས་བཤད། ཨ་ནི་སྦྱོར་བ་དེ་ནི། བི་གེ། ལུས། བི་གེ། གཙང་སྦྲ་བྱས། ཨ་ནི། ཀུན། བི་གེ། ཨ་ནི། ཁྲི། ལ་ཕྱག་ཕུལ། ཁྲི་སྒང་ལ་ཡར་སླེབས་ཚར་སོང་ན་ང་རྒྱལ་མ་བྱེད་པར་བྱས། སྐར་མ་རབ་རིབ་ཚོ་བཏོན། ཁྲི་སྒང་ལ་དང་པོ་པའི་རྩ་བརྒྱུད་ཀྱི་བླ་མ་དེ་ཚོ་བསམ་བློ་བཏང་ནས། ཨ་ནི་ཁྲི་སྒང་ལ་ཡར་འཛེགས་པའི་སྒང་ལ། བརྒྱུད་པ་སྔ་མ།